གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། ཨོ་སི་ཁྲུ་ལི་ཡའི་ནང་འབྱུང་བཞིན་པའི་མེ་སྐྱོན་གྱི་ཉེན་ཚབས་དེར་གདོང་ལེན་བྱེད་ཕྱིར། དང་བླངས་བའི་མེ་གསོད་མཁན་འབུམ་གཉིས་དང་ཕྱེད་ཀ་ལྷག་གིས་རང་དོན་བློས་གཏོང་གིས་ཞབས་ཕྱི་སྒྲུབ་བཞིན་ཡོད་འདུག The National Council of Fire and Emergency Service སྟེ་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་མེ་སྐྱོན་དང་ཛ་དྲག་ཞབས་ཞུ་ལྷན་ཁང་གིས་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་མི་རིགས་སྣ་འཛོམས་ཀྱི་ཚོགས་སྡེ་ཁག་ལས་དང་བླངས་བའི་མེ་གསོད་མཁན་ཆེད་ཐོ་བཀོད་གནང་བར་རེ་འབུལ་ཞུ་བཞིན་ཡོད་འདུག་སྤྱིར་ཨོ་སི་ཀྲི་ལི་ཡའི་ནང་མེ་སྐྱོན་གྱི་ཉེན་ཚབས་ལོ་ལྟར་བྱུང་གི་ཡོད་ལ། དེར་ཉེན་སྲུང་ཆེད་དང་བླངས་བའི་མེ་གསོད་མཁན་རྣམས་ཀྱིས་ཞབས་ཞུ་སྒྲུབ་ཀྱི་ཡོད་འདུག། Queensland མེ་སྐྱོན་དང་ཛ་དྲག་ཞབས་ཞུ་ལྷན་ཁང་གི་འགན་འཛིན Wayne Waltisbuhl ལགས་ཀྱིས། སྤྱིར་སོ་སོའི་ས་གནས་ཀྱི་མེ་གསོད་རུ་ཁག་ནང་དང་བླངས་བ་གནང་བར་ཐོ་འགོད་བྱེད་པར་སྟབས་བདེ་མོ་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། ཐོ་འགོད་གནང་ཕྱིར་དང་ཐོག་ཁྱེད་རང་ས་གནས་དེའི་མེ་གསོད་རུ་ཁག་གི་ཉེ་འགྲམ་ལ་སྡོད་མཁན་ཞིག་ཡིན་དགོས། དེ་ནས་ཁྱེད་ཀྱིས་ཐད་ཀར་ས་གནས་དེའི་མེ་གསོད་རུ་ཁག་སར་བཅར་ནས་རང་ཉིད་དང་བླངས་བ་བྱེད་འདོད་ཡོད་པ་སྙན་སེང་ཞུ་དགོས་པ་ཡིན། དེ་རྗེས་གང་ཟག་དེའི་རྒྱབ་ལྗོངས་སྐོར་ཞིབ་བཤེར་གནང་ནས་མེ་གསོད་མཁན་གྱི་ལས་ཀ་དང་འཚམ་པོ་ཡོད་མིན་ལྟ་ཞིབ་གནང་ངེས་རེད། མཐར་ཁྱེད་ཀྱི་སྙན་ཞུ་ངོས་ལེན་བྱུང་བ་ཡིན་ན་ཁྱེད་རང་དང་བླངས་བའི་ལས་ཀ་འགོ་མ་ཚུགས་གོང་ལ་ཟླ་བ་འགའ་ཤས་དངོས་གཞིའི་སྦྱོང་བརྡར་སྤྲོད་ངེས་རེད། ཡང Wayne Waltisbuhl ལགས་ཀྱིས་གསུངས་དོན། ལས་ཀ་དེ་ནི་ཤིན་ཏུ་དཀའ་མོ་ཡོད་པས་ཁྱེད་ཀྱིས་སྐབས་རེ་ཐབས་སྡུག་གི་གནས་སྟངས་ཧ་ཅང་ཡ་ང་བ་དེ་འདྲ་མཐོང་ངེས་རེད། དེར་བརྟེན Wayne Waltisbuhl ལགས་ཀྱིས་དང་བླངས་བ་མེ་གསོད་མཁན་ཆེད་ཐོ་བཀོད་མ་གནང་གོང་ལ་བསམ་བློ་ཡག་པོ་བཏང་ནས་ཐག་གཅོད་གནང་བར་ལམ་སྟོན་གནང་དོན།
དང་བླངས་བར་ཐོ་འགོད་བྱས་པ་ཙམ་གྱིས་འགྲིག་གི་མེད། དེར་ཁྱེད་ཀྱིས་དམ་བཅའ་ཁས་ལེན་བརྟན་པོ་དང་རྒྱུན་སྐྱོང་བྱེད་ཐུབ་པ་ཞིག་དགོས་པ་ལས་དང་བླངས་བར་མིང་ཐོ་བཀོད་ནས་སྦྱོང་བརྡར་ཡང་བྱས་དེ་རྗེས་གར་སོང་ཆ་མེད་སོང་བ་ཡིན་ན་འགྲིག་ཡ་མེད། ཡང Stuart Ellis ལགས་ནི AFAC སྟེ་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་ཀྱི་མེ་སྐྱོན་དང་ཛ་དྲག་ཞབས་ཞུ་ལྷན་ཁང་གི་སྤྱི་ཁྱབ་འགན་འཛིན་ཡིན། ཁོང་གིས་མེ་གསོད་རུ་ཁག་ཚོར་ད་ལྟའི་ཆར་རྩལ་འདྲ་མིན་ཡོད་པའི་དང་བླངས་བའི་དགོས་མཁོ་ཡོད་པའི་སྐོར་འགྲེལ་བརྗོད་གནང་དོན།
ང་ཚོར་ད་ལྟའི་ཆར་དངོས་སུ་མེ་གསོད་མཁན་དང་བླང་བ་ཙམ་མ་ཡིན་པར། ལས་ཁུངས་སྟངས་འཛིན་བྱེད་མཁན་གྱི་འཛིན་སྐྱོང་ལས་བྱེད་བ་དང་ཁ་པར་དང་རླུང་འཕྲིན་བཀོལ་སྤྱོད་མཁན་སོགས་རོགས་སྐྱོར་འདྲ་མིན་དགོས་མཁོ་འདུག་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་མི་འབོར་ཞིབ་བཤེར་ལས་ཨོ་སི་ཀྲི་ལི་ཡའི་ནང་མི་བརྒྱ་ཆ་བཞི་བཅུ་ཞེ་དགུ་ཙམ་ཞིག་ཕྱིའི་རྒྱལ་ཁབ་ལ་སྐྱེས་པ་དང་ཡང་ན་ཕ་མ་གང་རུང་ཞིག་ཕྱིའི་རྒྱལ་ཁབ་ལ་སྐྱེས་པ་ཡིན་པ་ཐོན་ཡོད། དེར་བརྟེན་མི་འབོར་ལྔ་ཆ་གཅིག་ཙམ་གྱིས་ཁྱིམ་ནང་ཨིན་སྐད་ལས་གཞན་པའི་སྐད་རིགས་ཤིག་རྒྱག་གི་ཡོད་པ་ཡིན་འདུག་དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཕྱོགས་སྒྲིག་བྱས་པའི་སྙན་ཐོ་ཞིག་ལ་ལྟར་ན། ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་མེ་གསོད་རུ་ཁག་ནང་ཕོ་མོ་དབྱེ་མེད་དང་མི་རིགས་དང་སྐད་རིགས་སྣ་འཛོམས་ཀྱི་ལས་བྱེད་བ་དང་དང་བླངས་བ་དགོས་པར་ལམ་སྟོན་བྱས་ཡོད་འདུག། ལྷག་པར་དུ་ཨོ་སི་ཀྲི་ལི་ཡའི་མི་འབོར་ཕྱེད་ཀ་ཙམ་བུད་མེད་ཡིན་ཀྱང་མེ་གསོད་རུ་ཁག་ནང་བུད་མེད་ལས་བྱེད་བ་དང་དང་བླངས་བ་ལྔ་ཆ་གཅིག་ལས་མེད་པ་ཡིན་འདུག་དེར་བརྟེན་ཨེ་ལིས་ལགས་ཀྱིས་རིག་གཞུང་དང་སྐད་རིགས་སྣ་འཛོམས་ཅན་གྱི་ཚོགས་སྡེ་ཁག་ལས་དང་བླངས་བ་ཐོ་འགོད་གནང་བར་ནན་སྐུལ་གནང་ནས་གསུངས་དོན། མཁས་པའི་ཉམས་ཞིབ་ཐེངས་མང་པོ་བྱས་པ་ལས་མེ་གསོད་རུ་ཁག་ནང་ཕོ་མོ་གཉིས་འཛོམས་དང་རིག་གཞུང་སྣ་འཛོམས་སྐད་རིགས་སྣ་འཛོམས་སོགས་ཡོད་པ་ཡིན་ན་ལས་ཀ་ཚགས་ཚུད་པོ་ཡོང་བ་དང་ཐག་གཅོད་གང་བྱུང་ཡང་དྲང་བདེན་དང་དབྱེ་འབྱེད་མེད་པ་ཡོང་གི་ཡོད་པ་ཐོན་ཡོད། དེར་བརྟེན་མི་རིགས་དང་སྐད་རིགས་འདྲ་མིན་ནས་དང་བླངས་བ་བྱུང་བ་ཡིན་ན། མེ་གསོད་རུ་ཁག་ལ་ཁེ་ཕན་ཆེན་པོ་ཡོད། འགན་འཛིན་ཝལ་ཏིས་སྦུར་ལགས་ལ་ཡང་བསམ་ཚུལ་དེ་བཞིན་ཡོད་པ་ཡིན་འདུག་ལྷག་པར་དུ་སྐད་རིགས་སྣ་འཛོམས་ཡོད་སའི་ས་གནས་ཁག་ཏུ་མེ་གསོད་རུ་ཁག་ལས་ཀ་བྱེད་ཐུབ་པར་ས་གནས་དེའི་སྡོད་མི་དང་བླང་བ་དགོས་ཞེས་ཡང་ཁོང་གིས་གསུངས་དོན། ཤིང་འབྲས་བཏོག་སའི་ས་ཆ་མང་པོར་ཨེ་ཤེ་ཡའི་མི་རིགས་མང་པོ་ཞིག་ལས་ཀ་བྱེད་ཀྱི་ཡོད། དེར་བརྟེན་མེ་སྐྱོན་གྱི་ཉེན་ཚབས་བྱུང་སྐབས་ཁོང་ཚོར་ཉེན་སྲུང་དང་འབྲེལ་བའི་གནས་ཚུལ་ཁྱབ་སྤེལ་བྱེད་ཕྱིར་ཁོང་ཚོའི་སྐད་ཡིག་ནང

ཐོག་མར་ངའི་བཟའ་ཟླ་མེ་གསོད་རུ་ཁག་དེར་དང་བླང་བ་གནང་གི་ཡོད། ངའི་བསམ་པར་ང་རང་ཡང་དང་བླང་བ་བྱས་ནས་སྤྱི་ཚོགས་ལ་ཞབས་ཞུ་སྒྲུབ་ཐུབ་པ་མ་ཟད། མི་གསར་པ་དང་ངོ་ཤེས་ཆགས་ཀྱི་རེད་བསམ་བྱུང། ཨིས་ཝུད་ལགས་ཀྱིས་ཁོང་མོ་ཕྲུ་གུ་གཉིས་ཀྱི་མ་ཡིན་པས་ཕྲུ་གུ་ལྟ་སྐྱོང་དང་དང་བླངས་ལས་ཀའི་བར་དུས་ཚོད་སྟངས་འཛིན་བྱེད་པར་དཀའ་ངལ་ཡོད་ཀྱང་ཁོ་མོའི་ནང་མི་དང་གྲོགས་ཚོས་ཁོ་མོར་རོགས་སྐྱོར་གནང་བར་བཀའ་དྲིན་ཆེན་པོ་ཡིན་ཞེས་ཡང་ཁོ་མོས་གསུངས་དོན། ང་རང་ས་མཐའ་ཁུལ་ལ་བསྡད་ཡོད་པར་བརྟེན་ཕྲུ་གུ་ལྟ་མཁན་ཟུར་དུ་མངགས་པར་ཆ་རྐྱེན་མེད། དེར་བརྟེན་ང་རང་དང་བླངས་ཀྱི་ལས་ཀར་འགྲོ་དགོས་དུས་ངའི་གྲོགས་པོ་རྣམས་ལ་ཕྲུ་གུ་ལྟ་རོགས་ཞེས་མངགས་ཀྱི་ཡོད། ཡང་གལ་ཏེ་ང་རང་རྒྱུན་ནས་རང་འགྲོ་མ་ཐུབ་ན་ངའི་བཟའ་ཟླ་བཏང་ནས་ངས་ཕྲུ་གུ་བལྟ་ཡི་ཡོད། Eastwood ལགས་ཁོང་མོ་གྲོང་ཁྱེར Brisbane ནས་གྲོང་གསེབ་ལ་གནས་སྤོས་ནས་ལོ་གསུམ་དང། ས་གནས་དེའི་མེ་གསོད་རུ་ཁག་ནང་དང་བླངས་པ་གནང་ནས་ལོ་གཅིག་ལྷག་འགྲོ་ཡོད་འདུག། ཁོང་མོས་རང་ཉིད་ཀྱི་ཉམས་མྱོང་སྐོར་དེ་ལྟར་གསུངས་དོན།
དང་བླངས་པའི་ལས་ཀ་དེའི་བརྒྱུད་མི་འདྲ་མིན་ཐུག་པ་དང་ལས་ཀ་དེ་ལས་སེམས་པ་འདོད་བློ་ཁེངས་པ་ཡོང་གི་འདུག་ཉིན་གང་ལས་ཀ་བྱས་ནས་ཡིད་ཐང་ཆད་ཀྱང་དགོང་མོ་ཁྱིམ་ལ་ལོག་སྐབས་གཉིད་ཡག་པོ་ཁུག་གི་འདུག་མ་ཟད་ཉི་མ་དེ་རིང་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་དང་མི་རིགས་ལ་ཕན་པའི་ལས་ཀ་ཞིག་བྱས་ཡིན་བསམ་པའི་འདོད་བློ་ཚིམ་པ་ཡོང་གི་འདུག།